རྒྱ་གར་ནི་འཛམ་གླིང་ནང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁོངས་ནས་དཔལ་འབྱོར་འཕེལ་རྒྱས་མྱུར་ཤོས་འགྲོ་མཁན་གྱི་རྒྱལ་ཁབ་དེ་ཆགས་ཡོད་པ། རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་གི་འགན་འཛིན Krishnamurthy Subramaniam གྱིས་འགྲེལ་བརྗོད་བྱས་ཡོད་པ་རེད། དེ་ཡང་རེས་གཟའ་ཕུར་བུ་ཉིན་རྒྱ་གར་གཞུང་གིས་གྲངས་ཐོ་གསལ་སྟོན་བྱས་པའི་ནང་ལ་སྔ་ལོའི་ལོ་མཇུག་ཟླ་བ་གསུམ་གྱི་ནང་ལ་རྒྱ་གར་གྱི་དཔལ་འབྱོར་དེ་བརྒྱ་ཆ་བརྒྱད་དང་ཚགས་བཞིས་འཕེལ་རྒྱས་ཕྱིན་ཡོད་པ་དང། དེའི་གོང་གི་ཟླ་བ་གསུམ་གྱི་ནང་ལ་རྒྱ་གར་གྱི་དཔལ་འབྱོར་དེ་བརྒྱ་ཆ་བདུན་དང་ཚགས་དྲུག་ཙམ་གྱིས་འཕེལ་རྒྱས་ཕྱིན་ཡོད་པ་རེད། Capital Economics ཉམས་ཞིབ་བསྟི་གནས་ཁང་གི་དཔལ་འབྱོར་རིག་པ་བ Thamashi De Silva གྱིས་བཤད་དོན་ལ་གོང་ཞུས་གྲངས་ཐོ་དེ་ནི་དཔྱད་ཞིབ་པ་ཚོས་ཚོད་དཔག་བྱས་པ་ལས་ཀྱང་ལྷག་པ་བྱུང་ཡོད་པ་དང་དཔལ་འབྱོར་འཕེལ་ཚད་དེ་ནི་འཛམ་གླིང་ནང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ནང་གི་དཔལ་འབྱོར་འཕེལ་ཚད་མགྱོགས་ཤོས་དེ་བྱུང་ཡོད་པ་ཡང་འགྲེལ་བརྗོད་བྱས་འདུག་གྲངས་ཐོ་དེ་ལ་གཞིགས་པ་ཡིན་ན་འཛམ་གླིང་ནང་གི་མི་འབོར་མང་ཤོས་ཀྱི་རྒྱལ་ཁབ་རྒྱ་གར་ནང་གི་མི་མང་ཚོའི་མི་ཚེའི་མདུན་ལམ་ཇེ་བཟང་དུ་འགྲོ་རྒྱུའི་རེ་བ་ཡོད་པ་རེད། ཡང་ས་ཁང་ཉམས་ཞིབ་ལྟེ་གནས་ཁང Knight Frank གིས་རེས་གཟའ་ལྷག་པ་ཉིན་སྙན་ཐོ་འདོན་སྤེལ་བྱས་པའི་ནང་ལ། རིང་མིན་ལོ་ངོ་ལྔའི་ནང་ལ་ཨ་སྒོར་ས་ཡ་ཉུང་མཐར་སུམ་ཅུ་ཙམ་ཡོད་པའི་རྒྱ་གར་མི་མང་གི་གྲངས་འབོར་དེ་བརྒྱ་ཆ་ལྔ་བཅུ་ཙམ་འཕར་ཆ་འགྲོ་རྒྱུའི་ཚོད་དཔག་བྱས་ཡོད་པ་དང། དེ་ལྟར་དངོས་སུ་བྱུང་བ་ཡིན་ན་འཛམ་གླིང་ནང་འབྱོར་ལྡན་མི་སྣའི་གྲངས་འབོར་འཕར་ཆ་ཕྱིན་པ་མང་ཤོས་དེ་ཡང་ཆགས་རྒྱུ་ཡིན་པ་རེད། རྒྱ་གར་གྱི་དཔལ་འབྱོར་འཕེལ་རྒྱས་མྱུར་པོ་རྒྱ་གར་གྱི་དཔལ་འབྱོར་འཕེལ་རྒྱས་མྱུར་པོ་འགྲོ་བཞིན་ཡོད་དུས་རྒྱ་གར་གྱི་མ་རྐང་ཁྲོམ་རའི་རྐང་གྲངས་ཀྱི་ཚད་གཞི་དེ་ཡང་ཧ་ཅང་མཐོ་བོ་ལ་སླེབས་ཡོད་པ་དང། རྒྱ་གར་གྱི་མི་མང་ཚོས་ཡུལ་དེའི་ཚོང་གཉེར་ཁང་ཁག་གི་མ་གཞིར་ཧ་ཅང་མང་པོ་ཉོ་སྒྲུབ་བྱེད་བཞིན་ཡོད་དུས་ཡུལ་དེའི་མ་རྐང་ཁྲོམ་རའི་ནང་ཡོད་པའི་རྒྱ་གར་གྱི་ཚོང་གཉེར་ཁང་ཡོངས་ཀྱི་ཁྱོན་བསྡོམས་རིན་ཐང་དེ་ཨ་སྒོར་ཁྲག་ཁྲིག་ཆེན་མོ་བཞིའི་ཚད་ལ་སླེབས་ཡོད་པ་རེད། རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་གིས་འདི་ལོའི་མགོ་སྟོད་ཟླ་བ་གསུམ་གྱི་རིང་རྒྱ་གར་གྱི་དཔལ་འབྱོར་དེ་བརྒྱ་ཆ་དྲུག་དང་ཚགས་བདུན་ཙམ་གྱི་འཕེལ་རྒྱས་འགྲོ་རྒྱུའི་ཚོད་དཔག་བྱས་ཡོད་པ་དང། ཡིན་ན་ཡང་རྒྱ་གར་གཞུང་གིས་ཡུལ་དེའི་དཔལ་འབྱོར་བརྒྱ་ཆ་བདུན་དང་ཚགས་དྲུག་ཙམ་གྱི་འཕེལ་རྒྱས་འགྲོ་རྒྱུའི་ཚོད་དཔག་བྱས་ཡོད་པ་རེད། རེས་གཟའ་ཕུར་བུ་ཉིན་རྒྱ་གར་གྱི་སྲིད་བློན Narendra Modi གྱིས X སྤྱི་ཚོགས་དྲ་ལམ་ནང་ལ་འདི་ལྟར་འབྲི་འགོད་བྱས་ཡོད། རྒྱ་གར་གྱི་དཔལ་འབྱོར་བརྒྱ་ཆ་བརྒྱད་དང་ཚགས་བཞིའི་འཕེལ་རྒྱས་ཕྱིན་པ་དེ་ནི་རྒྱ་གར་གྱི་དཔལ་འབྱོར་གྱི་སྟོབས་ཤུགས་དང་ནུས་པ་དེ་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས་དང། ང་ཚོས་རྒྱ་གར་གྱི་དཔལ་འབྱོར་མགྱོགས་པོ་འཕེལ་རྒྱས་འགྲོ་རྒྱུར་འབད་བརྩོན་བྱེད་བཞིན་པ་དེས་རྒྱ་གར་གྱི་མི་འབོར་ཐེར་འབུམ་གཅིག་དང་གྲངས་ཆུང་བཞི་ལ་ཕན་ཐོགས་དགེ་མཚན་ཆེན་པོ་ཡོང་གི་རེད་ཅེས་འགྲེལ་བརྗོད་བྱས་འདུག་གལ་ཏེ་རྒྱ་གར་གྱི་དཔལ་འབྱོར་མུ་མཐུད་ནས་འཕེལ་རྒྱས་མྱུར་པོ་ཕྱིན་པ་ཡིན་ན་རྒྱ་གར་དེ་བཞིན་འཛམ་གླིང་ནང་གི་དཔལ་འབྱོར་ཆེ་ཤོས་གྲས་ཀྱི་རྒྱལ་ཁབ་ཆགས་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། ཡང་ཨ་མི་རི་ཀའི་ཇེ་ཧྥི་རི་ཚོང་ལས་ཞིབ་འཇུག་ལས་ཁུངས་ཀྱི་དཔྱད་ཞིབ་པས་བཤད་དོན་ལ་ཕྱི་ལོ་ཉིས་སྟོང་ཉིས་བརྩེགས་བདུན་ལོར་རྒྱ་གར་དེ་བཞིན་འཛམ་གླིང་ནང་གི་དཔལ་འབྱོར་ཆེ་ཤོས་གསུམ་པ་དེ་ཆགས་རྒྱུའི་ཚོད་དཔག་བྱས་ཡོད་པ་དང་ད་ལྟའི་ཆར་རྒྱ་གར་དེ་བཞིན་འཛམ་གླིང་ནང་གི་དཔལ་འབྱོར་ཆེ་ཤོས་ཨང་རིམ་ལྔ་པ་དེ་ཆགས་ཀྱི་ཡོད་པ་རེད། ལྷག་པར་དུ་དེང་སྐབས་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་ཡག་པོ་མེད་དུས་རྒྱ་གར་དེ་བཞིན་ཨ་མི་རི་ཀའི་ཚོང་འབྲེལ་ཤུགས་ཆེན་བྱེད་ཡུལ་གྱི་རྒྱལ་ཁབ་དེ་ཡང་ཆགས་སྲིད་པ་རེད། ཡང་དེ་སྔ་རྒྱ་གར་གཞུང་ལ་དཔལ་འབྱོར་སློབ་སྟོན་བྱེད་མཁན་སུ་བྷར་མ་ནིའམ་གྱིས་འགྲེལ་བརྗོད་བྱས་དོན་ལ། གལ་ཏེ་ང་ཚོས་རྒྱ་གར་གཅིག་གི་ལོ་འཁོར་ཐོན་འབོར་ལ་གཞིགས་པ་ཡིན་ན་འདི་ལོ་རྒྱ་གར་གྱི་དཔལ་འབྱོར་དེ་བརྒྱ་ཆ་བརྒྱད་ཀྱི་འཕེལ་རྒྱས་འགྲོ་རྒྱུའི་རེ་བ་ཡོད་པ་རེད། རྒྱ་གར་གཞུང་གིས་འགྲོ་གྲོན་ཆེ་བའི་ལས་གཞི་མང་པོ་ལ་འགྲོ་སོང་བཏང་བཞིན་པའི་རྐྱེན་གྱིས་ཡིན་པ་ཡང་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་བྱས་ཡོད་པ་རེད། དེང་སྐབས་རྒྱ་གར་གཞུང་གིས་ཡུལ་དེའི་གཞུང་ལམ་དང་གནམ་ཐང་དེ་ག་ནང་བཞིན་མེ་འཁོར་མཐུན་རྐྱེན་དང་གྲུ་གཟིངས་བབས་ཚུགས་སོགས་ཡར་རྒྱས་གཏང་རྒྱུའི་ཆེད་དུ་ཨ་སྒོར་ཐེར་འབུམ་མང་པོའི་འགྲོ་གྲོན་བཏང་བཞིན་ཡོད་པ་དང་འབྲེལ། རྒྱལ་སྤྱིའི་ཚོང་ལས་ཁང་ཆེ་ཁག་ཚོས་རྒྱ་གར་ནང་ལ་ཡན་ལག་བཟོ་གྲྭ་འཛུགས་རྒྱུ་དེ་ལ་ཡང་རྒྱ་གར་གཞུང་གིས་འབད་བརྩོན་ཆེན་པོ་བྱེད་ཀྱི་ཡོད་པ་རེད། ཨ་རིའི Apple ཚོང་གཉེར་ཁང་གི་ཁ་པར་བཟོ་མཁན Foxconn གྱིས་རྒྱ་གར་ནང་ལ་བཟོ་གྲྭ་ཡོད་བཞིན་པ་ཁག་འཕེལ་རྒྱས་གཏང་རྒྱུ་ཁས་ལེན་བྱས་ཡོད་པ་དང། དེ་ག་ནང་བཞིན Tesla ཚོང་གཉེར་ཁང་གིས་རྒྱ་གར་ནང་ལ་མ་རྩ་གསར་བ་འཛུགས་རྒྱུ་ཡིན་པ། ཚོང་གཉེར་ཁང་དེའི་འགན་འཛིན Elon Musk གིས་སྔ་ལོའི་ཟླ་བ་དྲུག་པ་ལ་འགྲེལ་བརྗོད་བྱས་ཡོད་པ་རེད། དེ་བཞིན་རེས་གཟའ་ཕུར་བུའི་ཉིན་མོ་དྷི་སྲིད་གཞུང་གིས་རྒྱ་གར་ནང་ལ Semiconductor འམ་འཕྲུལ་ཆས་ཡོངས་ལ་ཧ་ཅང་མཁོ་གནད་ཆེ་བའི་འཕྲུལ་ཆས་བཟོ་སྐྲུན་བྱེད་སའི་བཟོ་གྲྭ་གསར་བ་གསུམ་འཛུགས་སྐྲུན་བྱེད་རྒྱུའི་ཆེད་དུ་ཨ་སྒོར་ཐེར་འབུམ་བཅོ་ལྔ་ཙམ་གྱི་འགྲོ་གྲོན་གཏང་རྒྱུ་ཁས་ལེན་བྱས་ཡོད་པ་དང། ལས་གཞི་དེ་རིགས་གྲུབ་པའི་རྗེས་སུ་རྒྱ་གར་ནང་ལ་ཆེས་ཐོན་གསར་གྱི་ལས་ཀའི་རིགས་ཁྲི་གཉིས་ཙམ་དང་ཉེ་འཁོར་གྱི་སྤྱི་ཚོགས་ནང་གི་མི་མང་ཁྲི་དྲུག་ཙམ་ལ་འཚོ་རྟེན་ལས་ཀ་རག་རྒྱུ་ཡིན་པ་ཡང་རྒྱ་གར་གཞུང་གིས་འགྲེལ་བརྗོད་བྱས་ཡོད་པ་རེད། དཔལ་འབྱོར་རིག་པ་བ་ནོ་མུ་ར་གྱིས་གསུངས་དོན་ལ་ད་དུང་རྒྱ་གར་གྱི་གཞི་རིམ་དཔལ་འབྱོར་གནས་སྟངས་དེ་ཡག་པོ་མེད་པ་དང་རྒྱ་གར་གྱི་སོ་ནམ་ཞིང་ལས་ཀྱི་གནས་སྟངས་ཡང་ཡག་པོ་མེད་པར་འགྲེལ་བརྗོད་བྱས་འདུག་ད་དུང་རྒྱ་གར་གྱི་གཞི་རིམ་དཔལ་འབྱོར་གནས་སྟངས་དེ་ཡག་པོ་མེད་པ་དང་རྒྱ་གར་གྱི་སོ་ནམ་ཞིང་ལས་ཀྱི་གནས་སྟངས་དེ་ཡང་ཡག་པོ་མེད་པར་འགྲེལ་བརྗོད་བྱས་འདུག་རྒྱ་གར་གྱི་དཔལ་འབྱོར་ཐོན་ཁུངས་ཁྱོན་ཡོངས་ཀྱི་ནང་ལ་སོ་ནམ་ཞིང་ལས་ཀྱི་ཐོན་ཁུངས་དེ་བརྒྱ་ཆ་བཅུ་དྲུག་ཙམ་ཟིན་གྱི་ཡོད་པ་རེད། སོ་ནམ་ཞིང་ལས་ནི་མི་དམངས་ཀྱི་འཚོ་རྟེན་ལས་ཀའི་གཞི་རྩ་གཙོ་བོ་དེ་ཡང་ཆགས་ཡོད་པ་རེད། གསར་འགྱུར་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན།